རྟགས་སུ་བཀོད་པ་ཡིན་ཙང་ཨ་ནི་འབྲས་བུ་འགལ་དམིགས་ཟེར་ལགས། དེ་ནི་ག་རེ་འགྲོ་བ་རེད་ད་དེ་ལ་ག་ཚོད་བྱ་ཚོད། འོ་དེ་དང་ག་རེ་ཟེར་ན་དགག་བྱའི་ཆོས་སུ་བཏགས་པའི་དོན་ཁོ་དེར་བཞག་ཁོ་ལས་ཁོ་དང་ངོ་བོ་གཅིག་པའི་ཁྱབ་ཆེ་བ་ཁོ་དེར་བཞག་ཁོ་དང་འགལ་བ་གཅིག་དམིགས་པ་རྟགས་སུ་བཀོད་པ་ཡིན་ཙང། ཁྱབ་བྱེད་འགལ་དམིགས་ཆགས་འགྲོ་ན་འདུག་ཟེར། ད་རྒྱུ་འགལ་དམིགས་དང། རང་བཞིན་འགལ་དམིགས་གཉིས་ལ་ཁྱད་པར་ག་རེ་འདུག་གོ་ཟེར་དུས་རང་བཞིན་འགལ་དམིགས་ཁོའི་དགག་བྱའི་ཆོས་སུ་བཏགས་པའི་རང་བཞིན་ཁོ་དང། ངོ་ཏག་ཏག་དངོས་སུ་འགལ་བ་ཁོ་རང་དམིགས་པ་རྟགས་སུ་བཀོད་ནས་སྒྲུབ་སྟངས་གཅིག་དང་ཁོའི་འབྲས་བུ་དམིགས་པ་རྟགས་སུ་བཀོད་ནས་སྒྲུབ་སྟངས་གཅིག་གཉིས་ཁྱད་པར་གཅིག་ཆགས་པ་རེད་བ་ཁོ་ལ་རང་བཞིན་འགལ་དམིགས་ལ་གཅིག་ཡན་ལག་དམ་པ་སོ་ན་ཁོའི་སྟེང་དུ་ལག་པ་དམ་པ་སོ་ན་ཁྱད་པར་གཅིག་སྐྱེས་པ་རེད་བ། དཔེར་ན། མེ་སྟོབས་ཆེན་པོའི་ས་ཆ་དེ་ན་ཆོས་ཅན་ནི་གྲང་རེག་རྒྱུན་ཆགས་སུ་གནས་པ་མེད་དེ་མེ་སྟོབས་ཆེན་པོས་ཁྱབ་པར་ནོན་པའི་ཕྱིར་དེ་ཁོ་རང་ངོ་མ་རང་བཞིན་འགལ་དམིགས་རེད། ད་མེ་སྟོབས་ཆེན་པོ་ཁོའི་དེ་དེ་འདྲ་ཁོ་རང་མེ་སྟོབས་ཆེན་པོ་ཁོ་རང་རང་བཞིན་འགལ་བ་རེད་བ། རང་བཞིན་འགལ་བ་དེ་གི་འབྲས་བུ་ཁོ་ས་ཆ་དེའི་སྟེང་དུ་ཡོད་པའི་རྒྱུ་མཚན་གྱིས་ས་ཆ་དེ་ན་གྲང་མོ་མི་འདུག་ཟེར་སྒྲུབ་སྟངས་བྱེད་ཡ་དེ་ག་རེ་ཟེར་ན། རང་བཞིན་དང་འགལ་བའི། རང་བཞིན་ཁོ་དང་འགལ་བ། འབྲས་བུ་ཁོ་འདུག་ག་ལབ་ཙག་སོང་ཁ་འབྲས་བུ་ལབ་ཙག་སོ་ད་ཁོ་འཇོག་སུ་དགག་བྱའི་ཆོས་སུ་བཏགས་པའི་དོན་བ་ལ་འདའ་ས་ཆ་དེའི་སྟེང་དུ་གྲང་རེག་མེད་དེ་ཟེར་ད་ད་ག་རང་གཅིག་པ་རེད་གྲང་རེག་མེད་དེ་མེ་སྟོབས་ཆེན་པོ་ཡོད་པའི་ཕྱིར་སྐད་ཅིག་བཤད་པ་རེད་བ་དེ་རང་བཞིན་འགལ་དམིགས་ཁོ་རང་ཆགས་པ་རེད་བ།

དང་དགག་བྱའི་ཆོས་སུ་བཏགས་པའི་དོན་ཁོའི་རྒྱུ་ཁོ་དང་འགལ་བ་ཁོ་དམིགས་པ་རྟགས་སུ་བཀོད་ནས། ཡང་ས་ཆ་དེ་ན་དགག་བྱའི་ཆོས་སུ་བཏགས་པའི་དོན་དེ་མི་འདུག་ཟེར་ལབ་པ་རེད་བ་དཔེར་ན། དགག་བྱའི་ཆོས་སུ་བཏགས་པའི་དོན་ཁོའི་རྒྱུ་ཁོ་ཟེར་དུས་ན། རྒྱུ་ཁོ་དང་འགལ་བ་ཟེར་ལབ་པ་རེད་བ། གྲང་འབྲས་སྤུ་ལོང་བྱེད་རྒྱུན་ཆགས་སུ་གནས་པ་མེད་དེ། འོ་ཧོ། མེ་སྟོབས་ཆེན་པོ་ཡོད་པའི་ཕྱིར་ཟེར་ལབ་པ་རེད། དེ་ཟེར་དུས་ད་ག་རེ་རེད། རྒྱུ་དང། སུས་ཟེར་ན་དགག་བྱའི་ཆོས་སུ་བཏགས་པའི་དོན་ཁོའི་རྒྱུ་དང་དགག་བྱའི་ཆོས་སུ་བཏགས་པའི་དོན་ཁོ་རང་གྲང་བའི་འབྲས་བུ་ཁོ་རེད། ཁོའི་རྒྱུ་ཁོ་དང་ཟེར་དུས་ན་མེ་སྟོབས་ཆེན་པོ་ཁོ་རེད།

ང་ཚོ་རྟགས་རིགས་རྒྱས་པ་ནང་ལ་དེ་ནས་གོམ་པ་གསུམ་གོམ་པ་གསུམ་ཡིན་ན་རྒྱབ་ཕྱིན་པ་རེད་ད་ལྟ་ཁོ་རང་ད་ག་རང་གོམ་པ་རྒྱབ་ཕྱིན་ལས་སླ་བ་རེད་དགག་བྱའི་ཆོས་སུ་བཏགས་པའི་དོན་ཁོ་གྲང་རེག་རྒྱུན་ཆགས་སུ་གནས་པ་མེད་དེ་དེ་སྒྲུབ་བྱའི་ཆོས་རེད། ཁོའི་གྲང་རེག་རྒྱབ་ལོག་ཁོ་ན་གྲང་རེག་དེ་ཡོད་རེད་གྲང་རེག་དེ་ཁོ་དང་ཏག་ཏག་དངོས་སུ་འགལ་བ་མེ་སྟོབས་ཆེན་པོ་རྟགས་སུ་བཀོད་པ་ཡིན་ཙང་རང་བཞིན་འགལ་དམིགས་ཆགས་པ་རེད་རང་བཞིན་ཁོ་གྲང་རེག་དགག་བྱའི་ཆོས་སུ་བཏགས་པའི་དོན་ཁོའི་རང་བཞིན་ཁོ་དང་འགལ་བ་དམིགས་པ་རྟགས་སུ་བཀོད་པ་རེད་རང་བཞིན་འགལ་དམིགས་ཆགས་རེད་ད་དེ་འདྲའི་ཆོས་ཅན་བྱས་ནས།

ཁོ་ལས་ཁོ་དང་ཁྱབ་ཆེ་བ་ཁོ་དང་ངོ་བོ་གཅིག་པའི་ཁྱབ་ཆེ་བ་ཁོ་ལ་གྲང་རེག་རང་དེ་རེད་གྲང་རེག་ཁོ་དང་འགལ་བ་དམིགས་པ་རྟགས་སུ་འོ། དམིགས་པ་རྟགས་སུ་བཀོད་པ་ཡིན་ཚ་རིག་དང་མ་རིག་བཅས་ལས་མི་འདུག་གཡུལ་བཞག་ཁོ་དང་འགལ་བ་མེ་སྟོབས་ཆེན་པོ་རྟགས་སུ་བཀོད་པ་ཡིན་ཙང་ཨ་ནི། ཁྱབ་བྱེད་འགལ་དམིགས་ཟེར་དགག་བྱའི་ཆོས་སུ་བཏགས་པའི་དོན་དེ་གིས་ཁྱབ་བྱེད་ཁོ་གྲང་རེག་བཞག་ན་ཁོ་དང་འགལ་བ་དམིགས་པ་རྟགས་སུ་བཀོད་པས་ཁྱབ་བྱེད་འགལ་དམིགས་ཆགས་འགྲོ་བ་རེད་འདུག་ཟེར་ནས། ད་དེ་ལ་གཅིག་ཁྱད་པར་གཅིག་སླེབས་པ་རེད།

གྲང་འབྲས་སྤུ་ལོང་བྱེད་དེའི་རྒྱུ་གྲང་རེག་དེ་དང་དངོས་སུ་ཏག་ཏག་འགལ་བ། མེ་སྟོབས་ཆེན་པོ། དེའི་འབྲས་བུ་དུ་བ་དྲག་ཕྱུར་རྟགས་སུ་བཀོད་པ་ཡིན་ཙང། དགག་བྱའི་ཆོས་སུ་བཏགས་པའི་དོན་ཁོའི་རྒྱུ་ཁོ་དང་འགལ་བ་ཁོའི་འབྲས་བུ་དམིགས་པ་རྟགས་སུ་བཀོད་པ་ཡིན་ཙང། རྒྱུ་དང་འགལ་བ་ཁོའི་འབྲས་བུ་དམིགས་པའི་རྟགས་རྒྱུ་དང་འགལ་བའི་འབྲས་བུ་དམིགས་པའི་རྟགས་ཟེར་རྟགས་མ་དམིགས་སྣང་རུང་རྟགས་དྲུག་ཡིན་ན་ཁོ་ཆགས་འགྲོ་བ་འགལ་དམིགས་ཀྱི་རྟགས་དྲུག་དེ་ཆགས་འགྲོ་བ་མ་རེད་པས་འོ་འདུག་སེ་སྐྱེས་པ་ཡིན་པ་རེད།